ཁྱེད་ཚོ་ཤེས་འདུག་ག་རེད། ཉན་ཐོས་སངས་རྒྱས་དྲིན་དང་ཐུབ་དབང་གྱིས་ཞེས་པའི་སྐབས་སུ་ཉན་རང་ཐུབ་དབང་ལས་འཁྲུངས་ཚུལ་དེ་བཤད་པ་དེ། དངོས་སུ་ཐུབ་པའི་དབང་པོ་ལས་འཁྲུངས་ཚུལ་བཤད་པ་ཡིན་པའི་ཕྱིར། ཡིན་ན་ཡང་དོན་དག་དགོས་པ་ག་རེའི་ཆེད་དུ་རེད་ཟེར་ན། འོ། རྩ་བ་སྙིང་རྗེ་ཆེན་པོ་དེ་འདི་ཉིད་རྩ་བ་ཡིན་པ་ཤེས་པའི་ཆེད་དུ་རེད་ཟེར་ན་ཉན་རང་གི་རྒྱུད་ཀྱི་ཡོན་ཏན་ག་ཚོད་ཡོད་ན་ཡོད་ཡོད་ཚད་གང་ག་ལོ་སྙིང་རྗེ་ཆེན་པོ་ལ་ཐུག་བསྡད་བཞག་དེ་བཤད་དགོས་པ་ཡིན་པའི་ཕྱིར།

ཉན་རང་ལྟར་བཤད་མི་དགོས་ཏེ། ཉན་རང་ཐུབ་དབང་ལ་ཐུག་ཚུལ་བཤད་པ་ནི་ཉན་རང་གི་རྩ་བ་ཡང་སྙིང་རྗེ་ཆེན་པོ་ལ་ཐུག་ཚུལ་བསྟན་པའི་ཆེད་ཡིན་ལ། བྱང་སེམས་ཀྱི་རྩ་བ་སྙིང་རྗེ་ཆེན་པོ་ལ་ཐུག་ཚུལ་ལོགས་སུ་སྟོན་པའི་ཆེད་དུ་ཟེར་ནས་རྩ་བ་སྙིང་རྗེ་ཆེན་པོ་རང་ལ་བཤད་བཞིན་ཡོད་རེད། བྱས་ཙང་སྙིང་རྗེ་ཆེན་པོ་དེ་ལ་ཐུག་སྟངས་གཉིས་འདུག་ཟེར་བ་ཡོད་ཙང་སྙིང་རྗེ་ཆེན་པོ་ཐུག་སའི་སྙིང་རྗེ་ཆེན་པོ་དེ་ལ་གཉིས་འདུག་ཟེར་ད། ད་ཉན་རང་ཐུབ་དབང་སྐྱེས་ཐུབ་དབང་ལས་འཁྲུངས་ཞེས་པའི་སྐབས་སུའོ། དེ་དངོས་སུ་ཉན་རང་ཐུབ་དབང་ལས་འཁྲུངས་པ་ཟེར་མ་གཏོགས་སྐད་ཆ་ཡོད་མ་རེད།

དེ་མ་ཟད་ཤུགས་དྲག་རྒྱལ་བའི་ཁ་ཐུག་རེད་དེ་ཨ་རོག་ཆར་བས་ཟིལ་ཞན་པའི་ཁ་ཐུག་རེད་ད། ད་ནི་ངས་ཅིག་ག་འདྲི་ཞུས་བས་དེ། ཞུས་བས་དེ། རྒན་དེ་སྡུག་ཏུ་ཡ་ནི་མ་ཐུག་ནི་ཐུག་ས་མ་ཤི་ཐུག་ད་ཐུག་ད་ཐུག་རེད་ཡ་གི་དེ་ཡང་སྐོར་ར་ཞིག་སྐོར་ར་ཞིག་རྒྱབ་ན་ད་མ་གས་སླེབས་འདུག་ར་བ་ཁོ་ར་བ་ཡ་གི་ནི་མ་སྐོར་ར་ཞིག་རྒྱབ་ཤེས་ན་མ་གས་ཁོ་ར་སླེབས་ཡ་རེད་ཐུབ་དབང་དེ་བྱང་སེམས་ལས་འཁྲུངས་འདས་རེད་འཁྲུངས་ཡོད་ན། ཐུབ་དབང་དེ་ཡང་ཉན་རང་གི་ཉིད་ལས་ག་རུང་ངོ།

བྱས། ད་གང་ཅི་གསུང་བདག་ཉིད་བྱ། དེའི་ཁ་ཐུག་ལ་དཔེ་དེ་ནང་དུ་རྩ་བ་སྙིང་རྗེ་ཆེན་པོ་ལ་ཡན་པོ་སྐོར་ར་རྒྱབ་ནས་ཐུག་སྟངས་དེ་གསུང་གོ། དེ་འདྲ་དེ་གཞུང་མ་དེར་གསུང་ཚེ་སྔས་མ་དེར་ད་ག་རང་གསུང། ཞེས་དེ་ལྟར། ད་ཅི་བས་ཅི་སྔས་མས་དེ་ལྟར་བརྟག་བྱས་ཀྱི་ཁ་ཐུག་ད་ག་རེད་མ་གསུང་ན། དེའི་ཁ་ཐུག་དེ་རེད་དེ་ཨ་རོ། བྱས་ད་ད་ཁོ་ལ། དོན་དག་ད་བྱས་པ་ཡོད་མ་རེད་ཡིན་ན་ཡང་ད་ཟིན་མཚམས་ཅི་ཡི་ག་དེ་དེའི་ཁ་ཐུག་ལ།

པའང་ཡོན་ཏན་དེ་ཚོ་རྩ་བ་སྙིང་རྗེ་ཆེན་པོ་ལ་ཐུག་ཚུལ་དེ་དང་བྱང་སེམས་ཀྱི་རྩ་བ་སྙིང་རྗེ་ཆེན་པོ་ལ་ཐུག་ཚུལ་མི་འདྲ་བ་བཤད་རྒྱུ་རེད་པ་ལོགས་ལོགས་སུ་སྟོན་པའི་ཆེད་ཟེར་བས་དེ་འདྲ་དེ་ལ་ང་ཚོས་དེ་རྒྱུ་གསུམ་མེད་དུ་མི་འདུག་འཇུག་པའི་ཐེག་ཆེན་རྣམ་པ་ལོག་རྩ་བ་སྙིང་རྗེ་ཆེན་པོ་ལ་ཐུག་ཚུལ་ལོགས་སུ་སྟོན་པའི་ཆེད་གསལ་པོ་ཡོང་བ་དང། གནས་བརྟན་ཁོ་གཉིས་ལ་ཐུག་ཚུལ་མི་འདྲ་བཤད་རྒྱུ་འདུག་ཨང། དེ་བཤད་དུས་ཡག་གི་དེ་རང་ལ་ཆོས་སྟོན་པའི་དུས་ཡང་མེད་དུས། རྩ་བ་སྙིང་རྗེ་ཆེན་པོ་དེ་ལ་ཐུག་ཟེར་ན་རྟགས་ཀོ་ཏག་ཏག་དེ་ཁོ་ཕ་གིས་དེ་ཚིག་ཀོ་ཏག་ཏག་ཟིན་ཐུབ་བ་རེད་དོན་ལ་ཁྱད་པར་མེད་པ་ཞིག་ཡང། ངོ་བོ་རྒྱུ་ཡི་ཕྱིར། བྱང་སེམས་གང་ལས་འཁྲུངས་པའི་ཚུལ་ཡོད་དེ། རྩ་བ་སྙིང་རྗེ་ཆེན་པོ་དང་གཉིས་སུ་མེད་པའི་ཤེས་རབ་དང་བྱང་ཆུབ་ཀྱི་སེམས་གསུམ་ལས་འཁྲུངས་པའི་ཕྱིར་རོ། འོ་ད་དེ་ཞེས་མོ་བ། འདི་ག་རེ་ཟེར་ན་མ་ནི་ཉམས་སུ་བླང་གི་ཕྱིར་ནི་ཡོངས་ཡིན་ད་དེའི་འགྲིག་ཡོད་རོ། དེ་ཡང་ད་དེ། ཡིན་པར་ད་འོ་ན། དྲུག་བྱེད་བྱང་སེམས་འཁྲུངས་ཚུལ་ཡོད་དེ། རྩ་བ་སྙིང་རྗེ་ཆེན་པོ་དང་གཉིས་སུ་མེད་པའི་ཕྱིར། འོ་ན་བྱང་སེམས་ཡང་དེ་ལྟར་འཁྲུངས་པས་ཁྱབ་པས་ཟེར་ན་ཁྱབ་ཀྱི་མ་རོ། མ་ཁྱབ་ག་ཟེ་བ། སྟོང་ཉིད་རྟོགས་པའི་ཤེས་རབ་སྔོན་དུ་མ་སོང་བའི་བྱང་ཆུབ་སེམས་དཔའ་རྒྱགས་སེ་ཡོད་རོ། རེ་བ་དག་སྐྱོ་སྙིང་རྗེ་ཆེན་པོ་དང། བྱང་ཆུབ་ཀྱི་སེམས་གཉིས་པོ་དེ་སྔོན་དུ་མ་སོང་ན་འགྲིག་ཡག་ཡོད་མ་རེད་པ། དེས་བྱང་ཆུབ་ཀྱི་སེམས་དེ་བྱང་ཆུབ་སེམས་མཚན་ཉིད་པ་ལ། མི་བྱེད་དོ་བུར་ཤུན་གྱི་རོ་ལྟ་བུའི་བྱང་ཆུབ་ཀྱི་སེམས་དེ་ལ་བྱེད་པར་བྱས་ན་གོ་བྱང་ཆུབ་སེམས་བྱང་ཆུབ་སེམས་ཡོངས་དང་ཡོངས་སྐུའི་ཨ་ཟེ། བུར་ཤུན་གྱི་རོ་ལྟ་བུའི་བྱང་ཆུབ་སེམས་དེ་ལ་བྱེད་དགོས་པར་བྱའི་གོ། འོ་ཐུགས་ཟིན། ཤེས་རབ་དང་བྱང་ཆུབ་ཀྱི་སེམས་གསུམ་ལས་འཁྲུངས་པའི་ཕྱིར་དེ་གསུམ་གྱི་ནང་ནས་སྙིང་རྗེ་ཆེན་པོ་དེ་ཡང། སེམས་ཅན་སྡུག་བསྔལ་དང་བྲལ་འདོད་ཙམ་གྱི་སྙིང་རྗེ་ཆེན་པོ་ལ་བྱེད་པ་མ་ཡིན་གྱི། སྡུག་བསྔལ་ལས་སྐྱོབ་པར་འདོད་པའི་སྙིང་རྗེ་ཆེན་པོ་ལ་བྱེད་པས་དེ་ལྟར་ཡིན་ཏེ་རང་འགྲེལ་ལས། སེམས་ཅན་འཁོར་བའི་བཙོན་རར་བསྡམས་པར་སྐྱབས་མེད་པ་དང་འདིའི་སྙིང་རྗེ་ཆེན་པོ་དེ་ག་རེ་ལ་བྱེད་དགོས་ཏེ། ལུང་དེ་ཚོ་ང་ཚོ་གང་གིས་ལུང་དེ་ཡི་རྩ་ཡི་གོ་ལ་འཕེན་གྱིན་འཕེན་གྱིན་རོ་བར་བསྒྲུབ་བྱ་གོ་ལ་འཕེན་གྱིན་འཕེན་གྱིན་ལུང་གི་དོན་དྲང་གོ་བསྒྲུབ་བྱ་ལ་མ་འཕེན་ན་དེ་ནི་འཕེན་གྱིན་བྱ་བ་ནི་དེ་བཞིན་ནང་ལ་ད་ག་རང་ལུང་དེ་ལུང་དྲང་གོ་ཡི་བསྒྲུབ་བྱ་གོ་ལ་འཕེན་ཡའི་དོན་དག་འདྲ་བ་ང་རང་ཚོ་བློ་ལ་ད་གོ་ལུང་ལུང་བྱའི་བསྒྲུབ་བྱ་བསྒྲུབ་བྱ་བྱས་མ་ཤི་ད་ང་ཚོ་ཚོ་ཡ་གླིང་མ་གླིང་རི་ཞབས་ཞབས་བར་བསྡད་དོ། རེ་བ་ལུང་ལུང་བྱེད། བསྒྲུབ་བྱ་བསྒྲུབ་བྱ་བྱེད། འོ་ད་འདི་ཕན་གྱི་ཡར་ག་རེ་ཟེར་ན། འདི་སྙིང་རྗེ་ཆེན་པོ་སྟེ། སྙིང་རྗེ་ཆེན་པོ་སྤྱི་ཙམ་པ་ལ་མི་བྱེད་པར་བྱེད། བཅོམ་ལྡན་སྙིང་རྗེ་ཆེན་པོ་ལ་བྱེད་དགོས་ཏེ། རང་འགྲེལ་ནང་ལ་འདི་འདྲས་གསུངས་འདུག། སེམས་ཅན་འཁོར་བའི་བཙོན་རར་བསྡམས་པ། འོ་འཁོར་བ་ལ་བསྡམས་དེ་ཉིད་བྱེད། སྐྱབས་མེད་པ། དཔག་ཏུ་མེད་པ་སྐྱབས་མེད་མཁན། དེ་འདྲས་མང་པོ་བྱེད། དཔག་ཏུ་མེད་པ་བྱེད།

ད་འདི་ལ་འདྲ་མི་འདྲ་ཡོང་གི་བ་རེད་ཅེས་པར་གཉིས་སུ་མེད་གཉིས་སུ་མེད་ཟེར་ཏེ་གཟུང་འཛིན་རྫས་གཞན་གྱིས་སྟོང་པའི་སྟོང་ཉིད་ལའང་གོ་དགོས་པ་ཆགས་འགྲོ་གཅིག་བྲི་བར་བ། དེ་འདྲའི་སྟོང་ཉིད་རྟོགས་པའི་ཤེས་རབ་གཅིག་ལ་ཆགས་འགྲོ་གི་རེད་དེ་ལ་བརྩི་རྒྱུ་མ་རེད། གཉིས་སུ་མེད་ཅེས་པ་དེ་གཉིས་བཞག་ནས་མེད་པ་གཅིག་ལ་ཟེར་དགོས་ཡ་མ་རེད། གང་དེ་བདེན་པར་གྲུབ་པ་གོ་མེད་པ་རྟོགས་མཁན་གྱི་བློ་གཅིག་ལ་དེ་ནི་གཉིས་སུ་མེད་པ་རྟོགས་པའི་བློ་ཟེར་ལབ་པ་རེད་མ་གཏོགས་གཉིས་བཞག་ནས་དེ་ད་ཡང་དཔེར་ན་གཟུང་འཛིན་ཟེར་གོ་ལ་བཤད་ན་རྫས་གཞན་གོ། མེད་པ་གོ་རྟོགས་པ་ཡིན་ཏེ་གཉིས་མེད་ཟེར་རྫས་གཉིས་སུ་མེད་པ་ཟེར་ཞིང་རྟོགས་ཡ་ཅེས་བཤད་རྒྱུ་བ་རེད།

རྟག་ཆད་ཀྱི་མཐའ་གཉིས་དང་བྲལ་བས་ནི། འོ། དབུས་དེ་རྟོགས་མཁན་གྱི་ཤེས་རབ་དེ་ལ་ནི་གཉིས་མེད་རྟོགས་པའི་ཤེས་རབ་གཉིས་མེད་ཟེར་ཏེ་རྟག་མཐའ་དང་ཆད་མཐའ་གཉིས་མེད་པའི་ཤེས་རབ་དེ་ལ་ཟེར་སོང་ང། དེ་གཉིས་མེད་པ་ཟེར་ན་ག་རེ། ཐ་སྙད་དུ་མེད་པ་མ་ཡིན་པ། རང་བཞིན་ག་རེ། རང་བཞིན་གྱིས་ཡོད་པ་མ་ཡིན་པ། འོ་ད་དེ་ཚོད་ད། ཐ་སྙད་དུ་ཡོད་ཅིང་རང་བཞིན་གྱིས་མེད་པ། འོ་དེ། ཐ་སྙད་དུ་ཡོད་པ་གང་ཞིག། ད་ཡང་བློ་ཁོ་རེ་དེས་རྟོགས་པའི་སྐད་ཆ་མ་ར་བ། སྤྱིར་ཁོ་རང་ཐ་སྙད་དུ་ཡོད་ཅིང།

ད་ལྟ་དེའི་སྐབས་སུ་ག་རེ་ཡོང་གི། རང་འགྲེལ་ཀྱི་སྐབས་སུ་འཇུག་པ་རང་འགྲེལ་གྱི་སྐབས་སུ་བྱང་ཆུབ་ཀྱི་སེམས་དེ་ལ་འཇོག་སྟངས་དེ་ལ་གསུམ་ཡོང་ཆགས་འགྲོ་བ་རེད། གསུམ་ཆ་ནི་དང་པོ་གཉིས་པ་དེ་གོ་ཐ་དེ་མ་ཡིན་ཟེར་བ་རེད། འདིའི་སྐབས་སུ་བྱང་སེམས་དེ་མ་ཡིན་བྱང་ཆུབ་ཀྱི་སེམས་དེ་མ་ཡིན་བཅས་འོ་དེ་རེད། ད་དཔྱད་ས་འདི་རེད། ཁ་ཅིག་ཡིད་རང་གིས་ཆོས་ཀྱི་དེ་ཁོ་རེ་ག་རེ་འགོ་འཇུག་པ་རང་འགྲེལ་ཁོ་རེ་ནང་ལ་ཡོད་འདུག་བ་དེ། ཅི་ད་འཇུག་པའི་ཊཱིཀ་ཆེན་གྱི་ཚིག་དེ་བློ་ལ་ཕལ་ཆེར་ཕལ་ཆེར་ཞིག་འདུག་སུ་མ་གོ་ར་ག་དུ་ག་དུ་ག་བ་ཡིན་ན་ཁོ་བློ་ལ་ཅོ་ཅུ་ཡོད་ན་དེའི་ཚིག་དེ་ཁེ་ན། དེ་ནི་རང་འགྲེལ་གྱི་ཁ་ཐུག་ལ་རང་འགྲེལ་ཚིག་གཅིག་ཕལ་ཆེར་ཡོད་ཡོད་པ་རང་རེད་བཞག་རེ་ཡོང་གི་འདུག་བ་ཕ་ནི་ཚུར་རང་འགྲེལ་ཚིག་གཅིག་བསྐྱོར་ནས་དེ་ག་རེད་འཇུག་པའི་ཊཱིཀ་ཆེན་ཚིག་དེ་བསྐྱོར་བསྐྱོར་ན་ཕ་ཡིས་དེ་ཚིག་ག་ཡི་ག་རེ་རེད་ཟེར་ན་ཚིག་གོ་ཡ་ད་ཚོ་ནང་འདི་ཡིན་ཨ་ལས་ད་དེ་རང་འགྲེལ་ཚིག་རེད་ཟེར་ནས་སྒོར་མོ་ད་མ་སོང་ན་རྒྱག་ཐུག་ཡས་ཆག་གི་ཡོད་ས་རེད། འཇུག་པའི་ཊཱིཀ་ཆེན་ཁོ་རང་གི་པའི་ཚིག་དེ་མང་ཆེ་བ་འཇུག་པ་རང་འགྲེལ་ཁོ་རང་གི་ཚིག་སྐོར་ལ་ད་བལྟས་དེར་སྣོན་པ་བརྒྱབ་ནས་མ་དེ་ནི་སྣོན་པ་བརྒྱབ་ནས་ཅི་དང་གོ་ཕ་ནི་ཚུར་ཁེངས་ཡོང་ཆེད་ཁོ་ལ་སྣོན་པ་བརྒྱབ་ནས་བཟོས་པའི་བཟོ་རིགས་ཡིན་པ་འདྲ། ད་འདི་འདུག་བ་རང་གིས་ཆོས་ཀྱི་དེ་ཁོ་ན་ཉིད་རྟོགས་ནས་ཆོས་ཉིད་དེ་སེམས་ཅན་ཐམས་ཅད་ཀྱིས་ཁོང་དུ་ཆུད་པར་བྱའོ་སྙམ་པའི་སེམས་ཤིག་ལ་ཟེར། ད་འདིའི་སྐབས་སུ་གང་ལྟར་ཀྱང་དེ་ན་བྱང་ཆུབ་སེམས་ཟེར་ཡ་ཁོ་ལ་ངོས་འཛིན་གཅིག་ལ་འདི་བྱས་ཡོང་བ་རེད། ར་བ། རང་གི་ཆོས་ཀྱི་དེ་ཁོ་ན་ཉིད་རྟོགས་ནས་ཆོས་ཉིད་དེ་སེམས་ཅན་ཐམས་ཅད་ཀྱིས་ཁོང་དུ་ཆུད་པར་བྱའོ་ཞེས་བསྒོ་ནས། ད་འདི་ལ་ག་རེ་རེད་ཟེར་ན། ཆོས་ཀྱི་སྟོང་ཉིད་དེ་སོ་སོས་རྟོགས་དེ་ལྟ་བུ་སོ་སོས་རྟོགས་རྒྱུའི་སྟོང་ཉིད་དེ་སེམས་ཅན་ཐམས་ཅད་ལ་རྟོགས་པའི་ཐབས་ཤེས་ཤིག་བྱེད་དགོ་བསམ་པའི་བསམ་བློ་ཞིག་ཟེར་གྱི་འདུག་བ། དེ་ཡི་མདུན་ས་ག་རེ་སོང། དེ་མི་ཡི་དེ་ཡང་སེམས་ཅན་ཐམས་ཅད་སྲིད་ཀྱི་ཕྱིར་དུ་ཟས་གོས་སམ་བློ་སྒོ་འཁོར་འདས་ཡོངས་ཡིན་པ་རེད། ཡིན་ན་ཡང། བྱང་ཆུབ་ཀྱི་སེམས་ངོ་མ་ཁོ་ལ་འདུན་པ་གཉིས་ལྡན་ཡིན་དགོས་དུས་འོ་རང་གི་ཐོབ་བྱར་གྱུར་པའི་རྫོགས་བྱང་དེ་ལ་མ་དམིགས་པ་ན་དེ་ཁོའི་དམིགས་ས་ཨ་མ་དེ་ཆགས་འགྲོ་བ་རེད་པ་འོ་རང་གི་ཐོབ་བྱར་གྱུར་པའི་རྫོགས་བྱང་དེ་ལ་མ་དམིགས་ན་བྱང་ཆུབ་ཀྱི་སེམས་ཀྱི་ནང་ལ་འགྲོ་གི་མེད་ཡིན་པ་རེད་གཞན་ཡོངས་འདུས་ཚེ་འདི་འདྲ་འདི་ལ་འོ། ཆེད་དུ་བྱ་བ་གཉིས་ཀྱི་ནང་ནས་ཕྱོགས་གཅིག་ལ་དམིགས་ཡོང་དུས་དེ་ཕྱོགས་གཅིག་ཚང་གི་མི་འདུག་ཟེར་མཁན་སྐྱོན་འགྲོ་བ་རེད་པ་ཡང་འདིའི་སྐབས་ཀྱི་བྱང་ཆུབ་ཀྱི་སེམས་དེ།

དེ་འདྲ་འདི། གཞན་གྱི་སེམས་ཤིག་ལ་བྱེད་པ་ཡིན་ཏེ་ཁ་ཅིག་གིས་དྲངས་པ་རེད་འགྲེལ་པར་མདོ་དྲངས་པ་ལས། རང་གིས་ཆོས་ཀྱི་དེ་ཁོ་ན་ཉིད་རྟོགས་ནས་ཆོས་ཉིད་དེ་སེམས་ཅན་ཐམས་ཅད་ཁོང་དུ་ཆུད་པར་བྱའོ་སྙམ་པའི་སེམས། སྙམ་ནས་སེམས་བསྐྱེད་པ་གང་སྐྱེས་པ་དེ་ནི་བྱང་ཆུབ་ཀྱི་སེམས་ཞེས་བྱའོ་ཞེས་གསུངས་པ་བཞིན་ཟེར་ན། དེ་མི་འཐད་དེ་དེ་ལྟ་བུའི་སེམས་དེ། གཞན་དོན་གྱི་ཕྱོགས་གཅིག་ལ་དམིགས་ཀྱང། གཞན་དོན་ཡོངས་རྫོགས་ལ་མ་དམིགས་པས། བྱང་ཆུབ་ཀྱི་སེམས་སྦྱོང་བའི་དམིགས་རྣམ་མི་རྫོགས་པའི་ཕྱིར།

གར་གཞན་དོན་ཡང་དག་རྫོགས་པའི་བྱང་ཆུབ་ལ་དམིགས་ཤིང། རང་གི་རྫོགས་བྱང་དོན་གཉེར་འདུན་པ་དང་མཚུངས་ལྡན་དུ་གྱུར་པ། གཞན་དོན་དུ། ལབ་པ་རེད་པ། གཞན་དོན་དུ་ཡང་དག་པར་རྫོགས་པའི་བྱང་ཆུབ་ལ་དམིགས། གཞན་དོན་དུ་དམིགས་ཟེར་དུས་གཞན་དོན་དེ་གཞན་དོན་སྤྱི་ཙམ་པ་ལ། གཞན་དོན་ཕྱོགས་རེ་བ་ལ། མི་བྱེད་པར་གཞན་དོན་མཐར་ཐུག་པ་དེ་ལ་དམིགས་པ་ཅིག་དགོས་པ་རེད། དེའི་ཚེ། བྱང་ཆུབ་ཀྱི་སེམས་ཡིན་ན་གཞན་དོན་མཐར་ཐུག་པ་དེ་ལ། འོ། དམིགས་པ་ཅིག་དགོས། ཨ་ནི། དེའི་ཕྱིར་དུ། དེ་གཞན་དོན་དུ། དེ་གཞན་དོན་མཐར་ཐུག་པ་ཁོ་ལ་དམིགས་ཡོད་ཡིན།

རྫོགས་པའི་བྱང་ཆུབ་ལ་འགོད་པར་བྱའོ་སྙམ་པའི་སེམས་ཤིག་ལ་བྱེད་པ་ཡིན་ཏེ། འགྲེལ་པར་ཐོག་མར་བདག་གིས་འཇིག་རྟེན་འདི་དག་སྡུག་བསྔལ་ལས་བཏོན་ནས་སངས་རྒྱས་ཉིད་ལ་ངེས་པར་སྦྱར་བར་བྱའོ། འོ་སྙམ་དུ་ངེས་པར་སེམས་བསྐྱེད་པ་ཞེས་གསུངས་པའི་ཕྱིར་ན་དེ་ཡང་མི་འཐད་པར་ཐལ་དེ་རང་དོན་དུ་རྫོགས་པའི་བྱང་ཆུབ་ལ་མ་དམིགས་པའི་ཕྱིར་ཟེར་འོ། རྒྱུ་མཚན་གྱིས་དང་ཡིན་དུས་ཙང་སྔོན་མ་དང་པོ་དེ་གཞན་དོན་ཡོངས་རྫོགས་ལ་མི་དམིགས་པའི་ཕྱིར་དང། བྱང་ཆུབ་ཀྱི་སེམས་མཚན་ཉིད་དཔག་ཏུ་ཁར་བ་འདིའི་དམིགས་རྣམ་ཅུང་བྱང་ཆུབ་ཀྱི་སེམས་དེ་ལས་མི་འདུག་གཞུག་མ་དེ་རྫོགས་བྱང་དེ་ལ་དམིགས་མི་དགོས་རང་གི་ཐོབ་བྱར་གྱུར་པའི་རྫོགས་བྱང་དེ་ལ་དམིགས་མི

མགོ་ཐོག་བྱས། ཕྱིས་སྡུག་རང་གིས། རང་ཉིད་ཀྱང་མཐོ་ཐོག་བྱས། དཀའ་སྡུག་དེ་འདིར་གྱུར། ཐུགས་རྗེ་དམ་སྲི་ཡེ་ལ་བྱེད་པ་ཡང་མི་ལ། ཞེས་པའི་ཕྱིར། རང་ལུགས་ལ་སྐབས་འདིར་དངོས་སུ་བསྟན་པའི་བྱང་ཆུབ་ཀྱི་སེམས་དེའི་མཚན་གཞི་ཡོད་དེ། སེམས་ཅན་ཐམས་ཅད་རྫོགས་བྱང་ལ་འགོད་པའི་ཕྱིར་དུ། ད་དེ་ལ་གཞན་དོན་ཡོངས་རྫོགས་ལ་དམིགས་པ་རེད་པ་དེ་དུས། རང་ཉིད་རྫོགས་པའི་བྱང་ཆུབ་ཐོབ། རང་གི་ཐོབ་བྱར་གྱུར་པའི་རྫོགས་བྱང་དེ་ལ་དམིགས། ད་གང་ལྟར་ཀྱང། འོ་གཞན་དོན་ཆེད་དུ་བྱ་བའི་ཡུལ་དང། རྫོགས་བྱང་ཐོབ་བྱའི་ཡུལ་གཉིས་ཀ་ལོ་ལ་དམིགས་པ་ཆགས་འགྲོ་བ་རེད། བྱའོ་སྙམ་པའི། ཐེག་ཆེན་སེམས་ཐེག་ཆེན་སེམས་སྦྱོང་བའི་དམིགས་རྣམ་ཡོངས་སུ་རྫོགས་པའི་སེམས་ཤིག་ལ་བྱེད་པའི་ཕྱིར་ཏེ། ད་རང་འགྲེལ་དུ་མདོ་དྲངས་པ་ལས་ད་ངོ་མ་དེ་འདྲ་བྱས་ཙང་བྱང་ཆུབ་ཀྱི་སེམས་སེམས་ངོས་འཛིན་གསུམ་བྱས་པའི་ཐ་མ་དེ་ད་རང་ལུགས་ཁས་ལེན་གྱི་རེད་འགྲེལ་པར་མདོ་དྲངས་པ་ལས། དམ་པའི་ཆོས་ཀྱི་བདུད་རྩིའི་རོ་ཕུལ་དུ་བྱུང་བ་འབྱུང་བའི་རྒྱུ། དམ་པའི་ཆོས་ཀྱི་བདུད་རྩིའི་རོ་ངོ་མ་ཁོ་ལ་ག་རེ་བཞག་ཟེར་ན། འོ། རང་གི་ཐོབ་བྱར་གྱུར་པའི་རྫོགས་བྱང་དེ་བཞག། དེ་ཕུལ་དུ་བྱུང་བའོ། དེ་ཤ་དེ། འཐོབ་རྒྱུའི་རྒྱུ་ངོ་མ་གོ་ལ། ཕྱིན་ཅི་ལོག་གི་རྟོག་པ་མཐའ་དག་ལོག་པའི་མཚན་ཉིད་ཅན། ད་དེ་བྱང་ཆུབ་ཀྱི་སེམས་གོ་ལ། ཤ་དོ། ཟ་བ། མཚན་ཉིད་ཅན། འགྲོ་བ་ཡོངས་ཀྱི་གཉེན་ཉིད་ཀྱི་རང་བཞིན་དུ་གྱུར་པ། དེ་འདི་ཉིད་ཀྱི་སེམས་ཀྱི་ཐེག་ཆེན་སེམས་བསྐྱེད་ཁོ་རང། འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྤུན་ཀྱག་དང་འདྲ་བ་རེད་ཟིན་རོ། གྱུར་པ། ཞེས་སངས་རྒྱས་ཉིད་ཡང་དག་པར་ཐོབ་པར་འདོད་དོ། ཞེས་དུས་ཟ་འདི་ནི་རང་གིས་ཐོབ་བྱར་གྱུར་པའི་འོ། རྫོགས་བྱང་དེ་ལ་དམིགས་པར་བྱས། དམ་པའི་ཆོས་ཀྱི་བདུད་རྩིའི་རོ་ཕུལ་དུ་བྱུང་བ་འབྱུང་བའི་རྒྱུ། ཕྱིན་ཅི་ལོག་གི་རྟོག་པ་མཐའ་དག་ལོག་པའི་མཚན་ཉིད་ཅན། འོ་ད་འདི་གར་བསྟན་དགོས་ན་ཟེར་ན་གཞན་དོན་ཕྱིར་དུ་བྱ་ཡུལ་ཡུལ་དེ་ལ་དམིགས་པ་དེ་བསྟན་དགོས་བ་ཡིན་པ་རེད། འགྲོ་བ་ཉིད་གཉིས་ཡོད་དང་གཅིག་ཡོད་པ་ཡིན། སངས་རྒྱས་ཉིད་ཡང་དག་པར་ཐོབ་པར་འདོད་པ་ཞེས་པ་དེ་རྫོགས་བྱང་ཐོབ་ཀྱི་ཡུལ་དེ་ལ་དམིགས་པ་དེ་བཤད་ཀྱི་ཡང་ཡིན་པ་རེད་འོ་ཞེས་གསུངས། ད་འདི་དན་དང་འཇུག་པའི་ཊཱིཀ་ཆེན་ནང་ལ་བཤད་ནི། གར་ཚ། འགྲེལ་བཤད་ལས་ཀྱང་དེ་ལྟར་འབྱུང་བ་ལེགས་ཤིང་མངོན་རྟོགས་རྒྱན་ནས་བཤད་པ་དང། འོ། གར་ཚ། གར་ཡོད་ན་ཁྱད་པར་མེད་པ་ཡིན་པས་ཨ་ནི་གར་བྱེད་སོང། ད་དེ་དང་འདྲ་བོ་ཁྱོད་བདེན་སྙིང་རྗེ་བོ་ཞིག་འདུག་དེ་དང་འདྲ་བོ་ཟེར་ག་རེ་ཡིན་ན་མི་ཤེས། མངོན་རྟོགས་རྒྱན་ནས་བཤད་པ་དང་ཁྱད་པར་མེད་ཡིན་ནས་བཤད་པ་རེད། འོ་བྱང་ཆུབ་ཀྱི་སེམས་སྦྱོང་བའི། དམིགས་རྣམ་ཡོངས་སུ་རྫོགས་པའི་ནི། ག་རེ་ཡིན་ན། ག་རེ་ཅིག་ལ་བྱེད་པ་ཡིན་གསུངས་བཞག་འདུག་ཨོ་ད་དོན་དག་འདི་རེད་བྱས་ཙང་འགྲེལ་བཤད་ལས་ཀྱང་དེ་ལྟར་འབྱུང་བ་ལེགས་ཤིང་འདིའི་ཁ་ཐུག་ལ་འགྲེལ་བཤད་མཁན་པོ་དེ་ལ་བདེན་ཁ་སྦྱིན་པ་གནང་ཡོད་རེད། བདེན་ཁ་སྦྱིན་ཡས་དེ་ད་ག་རུ་འགོ།

མི་འགྲིག་གི་རྒྱུ་མཚན་གར་བཀོད་ཡོང་གི་འདུག། འདི་ཡིས་གཞན་དོན་ཡོངས་རྫོགས་ལ་མ་དམིགས་པའི་ཕྱིར་ཟེར་འདུག་བ་གཞན་དོན་གྱི་ཆེད་གར་རམ་མེད་པར་བྱས་ན་སངས། ཆོས་ཉིད་འདི་སེམས་ཅན་ཐམས་ཅད་ཁོང་དུ་ཆུད་པར་བྱའོ་སྙམ་པའི་གཞན་དོན་ཇི་ལྟར་འབྱུང་བར། གཞན་གྱི་དོན་དེ་བྱེད་དགོས་བསམ་པའི་བསམ་བློ་འབྱུང་བར། ཆོས་ཉིད་འདི་སེམས་ཅན་ཐམས་ཅད་ལ་གཞན་དོན་དེ་ལ་འདྲ་མི་འདྲ་ཡོད། སེམས་ཅན་སེར་སྣ་ཅན་རྣམས། སྦྱིན་པ་ལ་དགོད་པ་དེ་ལབ་བཞག་འདུག་ཨ་ལས་ཐེག་ཆེན་སེམས་བསྐྱེད་མ་གི་ཁ་ཐུག་ལ་མདོ་གཅིག་ཡོད་རེད་བ། བསྡུས་དང་རྒྱས་པའི་སྒོ་ནས་བརྗོད་བྱས་རྒྱས་བཤད་ཀྱི་སྐབས་སུ་ཞལ་འདི་ཡི་ཡུམ་བར་མའི་མདོ་གོ་ལ་སེམས་ཅན་སེར་སྣ་ཅན་ལ་སྦྱིན་པ་ལ་དགོད་པ་དང་གསུངས་འདུག་བ་ཤ་ཟ་དེ་དུས་རྩ་ནས་གཞན་དོན་ཅི་བྱས་ཡིན་པ་རེད་རྩ་ནས་རྩ་གཏོང་མི་ཐུབ་མཁན་དེ་འདྲས་རྩ་གཏོང་མི་ཐུབ་མཁན་ཡིན་ས་འདྲ་ཁོ་ལ་ཕན་ཡོན་བཤད་སྦྱིན་པའི་ཕན་ཡོན་བཤད་ཤེས་གང་ཙམ་ཤེས་ཁོ་སྟེར་སྟེར་སྟེར་མཁན་ཆགས་སོང་ན་ཁོ་གཞན་དོན་ཁུལ་དེ་ལ་གཞན་ཁ་ཐུག་གི་གཞན་དོན་ཅིག་བྱས་པ་རེད་མ་རེད་གཞན་དག་ཅིག་ལ་ཕན་ཐོགས་བྱུང་བར་བ།

འོ་དེ་གསུངས་བཞག་ཧ། ཡང་ན་འདུན་པ་རྒྱུར་འགྲོ་བས་ནི་ག་རེ་ཡིན་ན་ཅིག་རྒྱུ་འབྲས་ཀྱི་དབང་དུ་བྱས་ནས་བཞག་སྟངས་ཅེས་བཤད་རེད་བསམ་པ། ཉི་ནག་ནག་ལ་བྱས་ན་མཚུངས་ལྡན་གསུངས་ཞེས་མཚུངས་ལྡན་བྱས་ན་གཉིས་ཀ་བསྲེ་བར་མི་བྱ་སྟེ། འོ་སེམས་ཅུང་ཟད་ཡོད་ཡིན་པས། འོ། གཙོ་སེམས་གཅིག་ལ་ནི་དེས་འགྲོ་བ་མི་འགྲིག་སྟེ་འོ་དེའི་ནང་ལ་རྫས་མཚུངས་ཉམས་འགྲོ་བ་རེད་ཟེར་ཅིག་ལྟ་ཡོད་མ་རེད་དེ་རྫས་མཚུངས་ཉམས་འགྲོ་བོ་རེད་ཟེར་བའི་དོན་དག་ལ་ཐལ་བས་འོ་དེ་ནས་སྒྲུབ་དགོས་པ་དག་སྒྲུབ་ས་དེ། ཞེས་ད་ལྟ་ཐེག་ཆེན་སེམས་བསྐྱེད་དང་མཚུངས་ལྡན་དུ་གྱུར་པའི་འདུན་པ་གཉིས་མེད་པར་ཐལ། མེད་པར་ཐལ་གཙོ་སེམས་རྫས་ཡན་གར་བ་ཡིན་པའི་ཕྱིར།

ད་ལྷག་མཐོང་དེ་གིས་རང་གི་ཡུལ་ལ་སོ་སོར་དཔྱད་སྟོབས་ཤིན་སྦྱངས་ཀྱི་བདེ་བ་འདྲེན་པ་རེད་བ། དེས་ཀྱང་ཞི་གནས་ཏེ། ཡིན་ཏེ། དེ་འདྲའི་ཞི་གནས་དེ་དང་རང་དང་མཚུངས་ལྡན་དུ་གྱུར་པའི་ཞི་གནས་དེ་དང། དེ་མཚུངས་ལྡན་དུ་གྱུར་པའི་ལྷག་མཐོང་དེ་གཉིས་པོ་དེ། ངེད་ལ། ག་རེ་རེད། ཤིན་སྦྱངས་ཀྱི་བདེ་བ་ཁྱད་པར་ཅན་འདྲེན་པ་ཀོ་ཞི་གནས་འདི་ང་ལ་འདྲེན་འགྲོ་བ་རེད་ལྷག་མཐོང་ནི་ང་ལ་འདྲེན་པ་རེད། ཞི་གནས་ང་ལ་འདྲེན། ཞི་གནས་ང་ལ་འདྲེན་གྱི་རེད་བ། ད་ཡིན་ཏེ། ད་དེའི་ཡུལ་ལ་སོ་སོར་དཔྱད་ཁར། རྩེ་གཅིག་ཏུ་མཉམ་པར་བཞག་སྟོབས་ཤིན་སྦྱངས་ཀྱི་བདེ་བ་ཁྱད་པར་ཅན་འདི་འདྲེན་ཐུབ་པ་རེད།

བྱང་ཆུབ་ཀྱི་སེམས་དེ་བྱང་སེམས་ཐིག་གི་རྒྱུ་རུ་བཤད་པ་དེ་མི་འགྲིག་སྟེ། འོ། དེ་འདྲའི་བྱང་ཆུབ་ཀྱི་སེམས་རང་རྒྱུད་ལ་སྐྱེས་པ་དང་རྒྱལ་སྲས་ལས་དང་པོར་རེ་བ་དུས་མཉམ་རེ་བ་སངས་རྒྱ། ག་ཚད་མ་བྱས་ན་ག་རེ་ཟེར་ཟླ་བ་ཚེས་པ་དང་ཕྱག་འཚལ་བ་དང་མ་ཡིན་ཟེར་བྱས་ནས་དེ་བཞིན་གཤེགས་པ་ལས་ཀྱང་བྱང་ཆུབ་སེམས་དཔའ་ལ་གཅེས་སྤྲས་བྱས་སོང་བ་བྱང་ཆུབ་སེམས་དཔའ་གསལ་ཏེ་དེ་ཡང་དག་མ་བྱེད་པ་ཅན། སྨན་གྱི་མྱུ་གུ་ནང་བཞིན་ཁོ་ག་རེ་བཞག་ཟེར་ན་བྱང་སེམས་ལས་དང་པོ་བ་དེ་བཞག་སོང་ང། ད་ལྟ་དེའི་སྐབས་སུ་ལ།

དེ་ལྟ་བུའི་རྒྱུ་ཅན་གྱི་བྱང་སེམས་དེ་བྱང་སེམས་ལས་དང་པོ་བ་ལ་བྱེད་དམ་མི་བྱེད་བྱེད་ན་ནི་ཐེག་ཆེན་ལམ་དུ་ཞུགས་པ་དང། ཐེག་ཆེན་སེམས་བསྐྱེད་རང་རྒྱུད་ལ་སྐྱེས་པ་དུས་མཉམ་པར་གསུངས་པའི་ཕྱིར། ཐེག་ཆེན་གྱི་རིགས་ཅན་རྣམས་ཀྱིས་དང་པོ་བྱང་ཆུབ་ཏུ་སེམས་བསྐྱེད་དེ་བཞིན་སྟོང་ཉིད་དུ།

ཇི་སྐད་བཤད་པའི་སྐྱོན་དུ་འགྱུར་བའི་ཕྱིར། གསུངས་ན་འཇུག་པའི་ཊཱིཀ་ཆེན་ནང་ལ་ཇི་སྐད་བཤད་པའི་སྐྱོན་དུ་འགྱུར་བའི་ཕྱིར། དང་པོ་ཁས་མི་ལེན་ལ། ཁྱོད་གཉིས་པ་ཁས་མི་ལེན་གྱི་ཕྱོགས་དང་པོ། འོན་ཀྱང། དེ་ལྟ་བུའི་བྱང་ཆུབ་ཀྱི་སེམས་དེ་བྱང་ཆུབ་ཀྱི་སེམས་མཚན་ཉིད་པའོ། སྒྲ་རྗེས་སུ་འབྲངས་པས་དེ་ནི་རྨི་ལམ་སྦྱོང་བའི་སྐབས་ལ་སེམས་བསྐྱེད་ལ་དགོངས་ཀྱི་བསྒོམས་པ་ལ་བརྟེན་ནས་བྱུང་བའི་སེམས་བསྐྱེད་དངོས་མིན་ནོ། ལན་དེ་སྐྱོན་མ་ཡིན་པ་རེད། ཅི་སྟངས་འཇུག་པའི་ཊཱིཀ་ཆེན་དེ་གཏད་སོ། ད་བྲིས་པོ་བྱས་ན། དེར་ཁྱེད་ཀྱིས་གི་རེ་ཟ་མེད་ག་རང་བ་དེ་འདྲ་དེ་དབུ་མ་རྩོད་དུས་ད་འཇུག་པའི་ཊཱིཀ་ཆེན་དེ་བྲིས་ག་རང་ཚོ་བྲིས་བོར་བྱས་ན་དེ་ཁྱད་མེད་འགྲོ། སྔ་མ་མིན་ཏེ་དེ་མདོ་ལས་ཟླ་བ་དང་སྨན་གྱི་མྱུ་གུ་ཞེས་དང་པོ་ལྟར་ཁས་ལེན་པ་ཁས་བླངས་པ་ལ་སྐྱོན་དེར་མི་འགྱུར་ཏེ་ད་ལྟ་དེ་གཅིག་པར་རིགས་རེད་འདུག་བ་འོ་འདུག་ཅེས་མདོ་དང་འགལ་བས་ཁས་མི་ལེན་ཞིང་ག་རེ་རྟགས་ཕྱི་མ་ལྟར་ཡིན་ན། མདོ་དང་འགལ་བས་ག་རེ་ཟེར་ན། བྱང་སེམས་ལས་དང་པོ་བ་ལ་མ་བཞག་ན་འགྲིག་གི་མི་འདུག་བྱང་ཆུབ་ཀྱི་སེམས་སྤྱན་དྲངས་བ་ཅན་བཞག་མ་བཞག་ན། འོ་ཟླ་བ་ཚེས་པ་ལྟ་བུའི་བྱང་སེམས་དུ་གསུངས་པ་དེ་ཏན་ཏན་འགལ་འགྲོ་གི་འདུག་ད་ག་རང་བཞག་དགོས་ཡིན་ཟེར་ཡིན་ན་ཡང། འོ་ཧོ། དང་པོ་ལྟར་ཁས་བླངས་ན་སྐྱོན་དེ་འགྱུར་གི་མ་རེད་ཁ་ཅིག་དེ་ཚོས་དང་པོ་ལྟར་ཁས་བླངས་སོང་བྱང་སེམས་ལས་དང་པོ་བ་ལ་བྱས་སོང་ན། འོ་མི་འགྲིག་སྟེ་ཁོ་གཉིས་གཉིས་མ་འདི་རྒྱུ་འབྲས་ལ་གསུངས་ཤག་རྒྱུ་འབྲས་ལ་གསུངས་པ་དེ་མི་འགྲིག་སྟེ་བྱང་ཆུབ་ཀྱི་སེམས་ཁོ་རྒྱུད་ལ་སྐྱེས་པ་བྱང་སེམས་ལས་དང་པོ་བ་རྒྱུད་འོ་དེ་རེད་འགྲོ་གུ་འདུག་བ་དེ་ནི་དུས་མཉམ་རེད་འགྲོ་གུ་འདུག་ཟེར་ན་འོ་ད་འདི་སྐྱོན་མེད་དེ་སྐྱོན་དུ་མི་འགྱུར་ཏེ་ཁོ་རེ་ལྟ་ས་གཏོང་ཡ་རེ་འདི་རེད་སྐྱོན་ཁོ་འདི་རེད་སྐྱོན་འདི་སྐྱོན་དེ་མི་འདུག་ཟེར་ལབ་རྒྱུ་རེད་ད་ཁོ་རེ་སྐྱོན་དེ་ལྟ་ཡ་རེ་སྐྱོན་དེ་མི་འདུག་ཟེར་འོ་འདི་རེད་དངོས་སུ་བསྟན་པའི། བྱང་ཆུབ་ཀྱི་སེམས་དེ་སྒོམ་བྱུང་གི་མྱོང་བ་མ་ཐོན་པས་འདུག་བ་དེ་ལ་སྐད་ཆ་བཤད་དུས་ཙ་ན་ཐོས་བསམ་གྱི་མྱོང་བ་ཐོན་པ་ཞིག་སྐད་ཆ་བཤད་ལེ་མི་དགོས་འདུག་བ་དེ་ལ་སྐད་ཆ་གོ་ཟུར་ཅིག་ལབ་དགོས་འདུག་སྒོམ་བྱུང་གི་མྱོང་བ་མ་ཐོན་པས་ཐེག་ཆེན་སེམས་བསྐྱེད་སྦྱོང་བའི་གནས། གནས་སྐབས་ཀྱི་བུར་ཤིང་གི་ཤུན་པའི་རོ་ལྟ་བུའི་བྱང་ཆུབ་ཀྱི་སེམས་ཉིད་ལ་བྱེད་ཅིང།

བྱང་སེམས་ཀྱི་སྔོན་དུ་འགྲོ་བའི་སེམས་བསྐྱེད་ནི་སེམས་བསྐྱེད་བསྒོམ་པའི་སྐབས་ལ་དགོངས་ཀྱི་བསྒོམས་པ་ལ་བརྟེན་ནས་སྐྱེས་པའི་སེམས་བསྐྱེད་དངོས་མ་ཡིན་པ་ཞིག་ཇི་སྐད་བཤད་པའི་སྐྱོན་དུ་འགྱུར་བའི་ཕྱིར་ཕྱོགས་དང་པོ་ལྟར་ཁས་མི་ལེན་གཉིས་པ་ལྟར་ཁས་ལེན་ཞེས་གཉིས་པ་ལྟར་ཁས་ལེན་ཟེར་ན་འདིར་བ། གཉིས་པ་ལྟར་ཁས་མི་ལེན་དང་པོ་ལྟར་ཁས་ལེན་ཟེར་བ་ཆད་ས། འོ་ཐུགས་རྗེ་གནང། དང་པོ་ལྟར་ཁས་ལེན་ཀྱང་སྐྱོན་དེར་མི་འགྱུར་ཏེ། དེ་ལྟ་བུའི་བྱང་ཆུབ་ཀྱི་སེམས་དེ་བྱང་ཆུབ་ཀྱི་སེམས་མཚན་ཉིད་པ་མ་ཡིན་པའི་ཕྱིར་འོ་མ་ཡིན་པར་ཐལ་རྟགས་འདི་ལུང་དུ་བྱ་ཞེས་གསུངས་པའི་ཕྱིར། འོ་ལྷག་བསམ་བསྐུལ་བའི་མདོ་ལས་བུ་རམ་ཤིང་ཤུན་སྙིང་པོ་ཅི་ཡང་མེད་དགའ་བར་བྱ་བའི་རོ། རོ་ནི་ནང་ན་འདུག་ཅེས་ཤུན་པ་ཟོས་པས། མིས་ནི་བུ་རམ་རོ་ཞིམ་པོ་རྙེད་པར་འགྱུར་བ་མ་ཡིན་ནོ། འདི་ཏོག་ཙི་ད་ལས་སླ་བ་རེད་འདི་དཔེ་ཆ་ཅིག་སྔ་མ་མཐོང་མྱོང་བ་རེད་ད་ག་ཚོད་བསམ་ད་ནི་རྩ་བ་ཉིད་ནས་ཡིན་མིན་ག་པར་ཡོད་གོ་ཧ་གོ་མི་འདུག་ད་ག་པར་ཡོད་ཧ་མ་གོ་ན་དེ་ནི་དཔེ་ཆ་འདི་ཚད་ནི་ཞེ་དྲག་དཀའ་ལས་ཁག་པོ་རེད་བཞག་དཔེ་ཆ་པོ་ཏི་གཅིག་གཉིས་ཤིག་ཨོ་སྔོ་ཟ་ནི་དེ་ཁོ་མ་རྙེད་དེ་ལམ་སང་ཐང་ཆད་འགྲོ་གི་འདུག་བ། དེ་ཡང་རེད་ཇི་ལྟར་ཤུན་པ་དེ་བཞིན་སྨྲ་བ་སྟེ་རོ་ལྟ་བུ་ནི་འདི་ལ་དོན་སེམས་ཡིན་ཞེས་ཟེར་དེ་ལ་སེམས་ཁྲལ་ཞིག་སྐྱོན་བཞག་ནས། འདི་ཚིག་འདི་ཚིག་འབྲེལ་གོ་རྙེད་ཀྱི་མི་འདུག་ག་ལ་ང་རང་ལབ་ཤེས་ཀྱི་མི་འདུག་དེ། རིགས་ནང་བསྟན་རེད་འདི་ད་འདི་འདི་ལབ་ཁུག་འདུག་བསམ་བསམ་དྲན་སོང་སྟེ་ཏག་ཏག་རེད། ཨ་མཆོད་ག་རེ་ཟ་ཨ་མཆོད་ཡོན་ཏན་ཞུ་མར་རྩེ་ལ་ཡོད་ཅེས། ཞུ་མར་མེད་ན་ཨ་མཆོད་ལྐུགས་པ་ཡིན་ཞེས་ཁོ་ན་ཤི་ཤི་ཁོ་དེབ་ཀྱི་ནང་ལ་བལྟས་དང། འདི་འདུག་ག་ད་འདི་བཏང་ན་འདི་ལས་སླ་གི་རེད། བུ་རམ་ཤིང་ཤུན་སྙིང་པོ་ཅི་ཡང་མེད་ཅེས་བུ་རམ་གྱི་ཤིང་གི་ཤུན་པ་དེ་ལའང་རོ་ངོ་མ་གོ་སྙིང་པོ་གོ་ཡོད་མ་རེད་ཅེས། ད་ཁྱོད་རང་ཚོ་བུ་རམ་གྱི་རོ་ངོ་མ་གོ་ཟ་གི་ཡིན་ན་དགའ་ཡས་དགའ་བོ་ཡོང། བུ་རམ་གྱི་རོ་ཟ་གོ་བསམ་པའི་དགའ་པོ་ཡོང་ཡས་ཀྱི་རོ་ངོ་མ་གོ་ནི་ནང་ན་འདུག་ཅེས། རེད་བ། བུར་ཤིང་དང་བུར་ཤིང་གི་པགས་པ་དེ་དང་ཁོའི་ནང་ལོགས་ཡོད་རོ་གཉིས་སྐད་ཆ་བཤད་བསྡད། རེད་བ། ཤུན་པ་ཟོས་མཁན་གྱི་པགས་པ་ཟ་མཁན་གྱི་མི་དེ་བུ་རམ་གྱི་རོ་ངོ་མ་གོ་རྙེད་ཡག་མ་རེད་ཅེས། འདུག་ཟེར། འོ་དེས་ད་ཁོས་ཁོའི་དཔེ་ལ་ཇི་ལྟར་ཤུན་པ་དེ་བཞིན་སྨྲ་བ་སྟེ་ཟེར་འོ་ད་དེ། སྨྲ་བ་སྟེ་ཟེར་དུས་འོ་དེས་སྐད་ཚིག་འདི་ལས་མི་འདུག་རོ་ལྟ་བུ་ནི་འདི་ལ་དོན་སེམས་ཡིན་ད་འདི་ལྟར་དྲིས་ཟེར། རོ་ལྟ་བུ་ནི་ཟེར་ན་རོ་ངོ་མ་དང་འདྲ་བ་སྟེ། བུར་ཤིང་གི་རོ་ལྟ་བུ་ག་རེ་རེད་ཟེར་ན་ད་དེ། སྒོམ་བྱུང་གི་མྱོང་བ་མ་ཐོན་པའི་ཐོས་བསམ་གྱི་མྱོང་བ་ཐོན་ལ་སྒོམ་བྱུང་གི་མྱོང་བ་མ་ཐོན་པས། དེ་ནི་རྫོགས་བྱང་དོན་གཉེར་གྱི་བསམ་པ་དེ་ཉིད་ནི་པགས་པའི་ནང་གི་རོ་དང་འདྲ་བ་རེད་ཅེས། རོ་ངོ་མ་གོ་རོ་ལྟ་བུ་ནི་བུ་རམ་གྱི་རོ་ངོ་མ་ལྟ་བུ་དེ་ནི་དོན་སེམས་ཡིན་ཟེར་ཏེ་ད་སྒོམ་བྱུང་གི་མྱོང་བ་ཐོན་པའི་སེམས་བསྐྱེད་དེ་ཡིན་ཟེར་ད་རོ། སྨྲ་བ། འདི་སྐད་ཆ་དེ་ངས་གང་ཡིན་ནམ་ཞེ་ན།

འཇིག་རྟེན་འདི་ཡི་བླ་ན་མེད་པའི་བྱང་ཆུབ་གོ་ཐོབ་པར་འདོད་ན་འདོད་ན་ནི་ད་དེ་ཡི་རྩ་བ་ཁོ་བྱང་ཆུབ་ཀྱི་སེམས་རེད་ཤག། ཅིག་རེད་ཤག་ཅིག། བྱང་ཆུབ་ཀྱི་སེམས་དེ་རེད་ཤག་དེ་ལྟ་བུའི་བྱང་ཆུབ་ཀྱི་སེམས་དེ་ག་རེ་རེད་ཟེར་ན། རིའི་རྒྱལ་པོ་རི་རབ་དང་འདྲ་པོ་ཅིག་གི་བརྟན་པོ་བརྟན་པོ་ཅིག་གི་བྱང་ཆུབ་ཀྱི་སེམས་རེད་ཁོ་ཅིག་རེད་ཤག། ཨོ། ཕྱོགས་མཐའ་ཐུག་པའི་སྙིང་རྗེ་དང་ཟེར་དུས་ད། ཨོ། ནམ་མཁས་གར་ཁྱབ་ཀྱི། ཨོ། སེམས་ཅན་ལ་དམིགས་མཁན་གྱི་ཕྱོགས་ག་ས་ག་བ་ལ་ཕྱོགས་པའི་དེ།

ཡ་གི་ཁོ་པའི་རྒྱུ་དྲུག་རེད་ཤག་མ་གི་རྒྱུ་ཡིན་འདི་ཡ་གི་རྒྱུ་ཡིན་པས་ཞེས་ཟེར་བ། ག་རེ་བྱས་ན་བྱང་ཆུབ་བྱང་སེམས་ཀྱི་རྒྱུ་ཡིན་པས་ཞེས་ཟེར་གྱི་མི་འདུག་བ་དེ་འདྲ་བསྡད་ལ། ག་རེ་བྱས་ན་བྱང་ཆུབ་ཀྱི་རྒྱུ་རེད་གསུངས་སོང་ང་བྱང་ཆུབ་ཀྱི་ཟེར་ན་ཐོབ་བྱ་མཐར་ཐུག་ཅེས་པའི་དང་ཡེ་ཤེས་ཀྱི་འབྲས་བུ་ཆོས་སྐུ་ཡིན་ན་ཁོའི་རྒྱུ་རེད་ཟེར་ལབ་དགོས་པ་རེད་བ། རེད་བ། བསྒྲུབ་བྱ་ངོ་མ་ལ་བྱང་སེམས་ལྷའི་དང་པོ་རྒྱུ་དྲུག་གོ་བར་བ་བསྒྲུབ་བྱ་ངོ་མ་དེ་རེད་དེའི་རྩ་བ་གི་ཚིག་དེའི་ནང་ལ་བྱང་ཆུབ་ཀྱི་རྒྱུ་རེད་ཟེར་དུས་ས་འོ་ཡ་གི། རྫོགས་པའི་བྱང་ཆུབ་ཡིན་ན་འདྲ་འདུག། འབྲས་བུ་ཆོས་སྐུ་ཡིན་ན་འདྲ་འདུག་ག་རེ་ཡིན་ན། དེ་ནས་འོ་ཅིག་ཅི་བར་བ་འབྲས་བུ་ཆོས་སྐུ་ཟེར་བ་རེད།

དེ་ལྟར་སྒྲུབ་དགོས་ཏེ་བྱང་སེམས་དེའི་རྒྱུ་སྒྲུབ་དགོས་པ་སྒྲུབ་དགོས་ཡའི་སྐོར་ལ་བྱང་སེམས་དེའི་རྒྱུ་སྒྲུབ་དགོས་པ་རེད་དེ། དེ་ལྟར་རིན་ཆེན་ཕྲེང་བ་ནའང་རྫོགས་པའི་བྱང་ཆུབ་ཀྱི་རྒྱུར་གསུངས་ཤག། འོ། གསུངས་པ་དེ་ལ་འགལ་བ་མི་འདུག་མེད་དེ་ག་རེ་ཟེར་ན་རྩ་བའི་རྒྱུ་ཞེས་པ་དང་པོ་ཡིན་རེད་པ་རྩ་བ་ནི་དང་པོའི་དོན་དང་གསུངས་པ་རེད་པ་ད་འཇུག་པའི་ཊཱིཀ་ཆེན་ནང་ལ་རྩ་བ་ནི་དང་པོའི་དོན་དང། དེའི་གཙོ་གཙོ་བོའི་དུས་ཀྱི་དེའི་རྒྱུ་ཁ་སང་གནས་སྐབས་ཀྱི་རྒྱུའི་གཙོ་བོ་ཡིན་པ་བྱང་སེམས་ཀྱི་རྩ་བ་ཡིན་པ་སྐབས་ལས་ཤེས་སོ་གསུངས་ཤག་རེད་པ་འོ་དེ་ནང་བཞིན་བྱས་ནས།

བྱང་སེམས་ལས་དང་པོའི་རྒྱུ་ངོས་འཛིན་པའི་སྐབས་རེད་པ་ཨ་ནི། དེ་ལྟར་ཚིག་ཟིན་ལ་བྱང་སེམས་ལས་དང་པོའི་རྒྱུ་ཞེས་མ་ལབ་ན་ཡང། རྫོགས་པའི་བྱང་ཆུབ་ཀྱི་རྩ་བའི་རྒྱུ་རེད་ཟེར་དུས་ད་དེ་ནི་རྒྱུ་ཡིན་པ་ཙམ་གྱིས་མི་འགྲིག་ག་དང་པོའི་རྒྱུ་ཁོ་ལ་གོ་ཡོང་དུས་བྱང་སེམས་ལས་དང་པོའི་རྒྱུ་ཡིན་པ་དེ་སྐབས་ཐོབ་ཀྱིས་གོ་ཐུབ་པ་རེད་ཅེས་ཨོ་བྱང་སེམས་ཀྱི་རྩ་བའི་རྒྱུ་ཡིན་པ་སྐབས་ལས་ཤེས་སོ་གསུངས་ནས་དེ་ཡིན་པ་འདྲ། འདུག་ཅེས་ད་དེ་མ་ཟེར་བ་ཅན་ནི། དེའི་ནང་ནས་རྒྱུ་གསུམ་གྱི་ནང་ནས་སྙིང་རྗེ་ཆེན་པོ་དེ། ཁོ་ནི་གཞན་དག་གཉིས་པོ་དེའི་ཡང་རྒྱུ་རེད་ཟེར་རེད་པ། འདུག་ཟེར་རྒྱུ་རེད་ད་དེ་དབུ་མ་འཇུག་པའི་ཚིག་རང་དངོས་སུ་སྟོན་གྱི་ཡོད་པ་མ་རེད་པ་ཨང། ཚིག་ད་ལྟ་དེའི་ཁ་ཐུག་ལ་ཟིག་ཡོད་ད་དེའི་ཁ་ཐུག་ལ་ཟིག་ཡོད་ད་དེའི་ཁ་ཐུག་ལ་གཞན་དག་དོན་ཡིན་ན་ཡང་གཤམ་དེ་ནས། གང་ཕྱིར་བརྩེ་ཉིད་རྒྱལ་བའི་ལོ་ཏོག་ཕུན་ཚོགས་འདིའི། ས་བོན་དང་ནི་སྤེལ་ལ་ཆུ་འདྲ་ཡུན་རིང་དུ་ལོངས་སྤྱོད་གནས་ལ་སྨིན་པ་ལྟ་བུར་འདོད་གྱུར། དེའི་རྒྱུ་མཚན་དེའི་ཕྱིར་ན་ཨ་ནི། དཔལ་ལྡན་ཟླ་བ་ལྟ་བུས་སྙིང་རྗེ་ཆེན་པོ་ལ། ཐོག་མར་བསྟོད་པར་བགྱིས་སོ་ཨོ་ད་དེའི་ཁ་ཐུག་ལ་སྙིང་རྗེ་ཆེན་པོ་ལ་སོ་སོར་མ་ཕྱེ་བ་རེད་པས།

འགལ་བ་རེད་བྱས་བཞག་རྒྱུ་མི་འདུག་གསུངས་པ་རེད། ཐོག་མཐའ་བར་གསུམ་དུ་གལ་ཆེ་བ་དང་གལ་ཆེ་བ་ཁོ་འགལ་བ་མ་ཡིན། མ་ཡིན་ཏེ་སྙིང་རྗེ་ཆེན་པོ་དེ་ཐོག་མཐའ་བར་གསུམ་དུ་གལ་ཆེ་བ་ཡིན། གལ་ཆེ་བའི་སྙིང་རྗེ་མ་རེད། མ་ཡིན་ཏེ་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྙིང་རྗེ་ཡིན་ན་དང་པོ་གལ་ཆེ་བའི་སྙིང་རྗེ་ཡིན། བར་དུ་གལ་ཆེ་བའི་སྙིང་རྗེ། ཐ་མ་གལ་ཆེ་བའི་སྙིང་རྗེ་དེ་མ་ཡིན་ཏེ། དང་པོ་གལ་ཆེ་བའི་སྙིང་རྗེ་ཡིན་ན་བྱང་སེམས་ལས་དང་པོ་ཡིན་སྔོན་དུ་འགྲོ་རྒྱུའི་རྒྱུ་ཡིན་པས་ཁྱབ་ཕྱིར་སྙིང་རྗེ་དེ་དང་པོ་དེ་ལྡན་ཕྱིན་སུ་ན་ཚེ་ལ་བརྒྱུད་པའི་སྙིང་རྗེ་ཆེན་པོའི་ཟོར་ཞེས་བྱ་བ་སྤྲོ་ཅིག་ཡ། གང་ལྟར་ཀྱང་མ་རྒན།

ཡོན་ཏན་དང་ལྡན་པ་རེད་ཚུལ་དེ་དང་ལྡན་པ་ཡིན་ཁོ་རང་མ་ཡིན་ཅེས། མ་ཡིན་ཏེ་དཔེ་ཡི་སྐབས་སུ་དཔེ་གསུམ་སོ་སོར་སོང་བ་ལྟར་མ་ཡིན་པ། ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྙིང་རྗེ་གསུམ་པོ་དེ་སྙིང་རྗེ་ཆེན་པོའི་ཁྱད་པར་ཡིན་མི་སྲིད། ཁོས་བྱེ་བྲག་ཟེར་བ་མདོར་བསྡུ་ན་བྱེ་བྲག་རེད་པས་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་ནི། གར་སྤྱོད་སོགས་དེ་ལྟར་མ་ཡིན་པ་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྙིང་རྗེ། གསུམ་པོ་དེ་སྙིང་རྗེ་ཆེན་པོའི་ཁྱད་པར་དེ་མི་ཚེའི་ཚིག་ལ་སྙིང་རྗེ་བོ་དེ་ཚིག་ལ་གན་ས་ས་བོ་ཞེས་པ་དེ་འདྲ་ལ་ཡོངས་སུ་བཟླས་པ། སྐུ་གསུམ་གྱི་ཡོན་ཏན་དག་གི་དཔེ་ལ་སྐུ་གསུམ་གྱི་ཡོན་ཏན་དེ་སངས་རྒྱས་དཀོན་མཆོག་ལ་བཟླས་པ་ནང་བཞིན་རེད། འདུག་ད་ཐོག་མཐའ་བར་གསུམ་དུ་གལ་ཆེ་བའི་སྙིང་རྗེ་གསུམ་པོ་དེ་འགལ་བ་རེད་ཡིན་ཏེ། དང་པོ་མཆོག་གི་བྱང་ཆུབ་སེམས་བསྐྱེད་པའི་རྩ་བར་གྱུར་པའི་སྙིང་རྗེ་དང། སེམས་བསྐྱེད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་པའི་ཐུན་མོང་མ་ཡིན་པའི་བདག་རྐྱེན་དུ་གྱུར་པའི་སྙིང་རྗེ་ཆེན་པོ་ཁོ་དང་དེ་བྱང་ཆུབ་རྒྱལ་སྲས་བྱང་ཆུབ་སེམས་དཔའ་ནི་ཡི་གེ་ལས་སངས་རྒྱས་ནས་གདུལ་བྱའི་གདུལ་བྱ་རིགས་ཅན་གསུམ་ལ་ཆོས་འཁོར་རྫོགས་པར་སྐོར་བའི་ཐུན་མོང་མ་ཡིན་པའི་བདག་རྐྱེན་བྱེད་པའི་སྙིང་རྗེ་གསུམ་པོ་དེའོ། དགའ་བ་ཡིན་པས་ཀྱི་དེའི་རྒྱུ་མཚན་གྱིས་ཐོག་མཐའ་བར་གསུམ་དུ་གལ་ཆེའི་སྙིང་རྗེ་གསུམ་པོ་དེ་དགའ་བ་ཡིན་པར་གྲུབ། ར་བ། འོ་གྲུབ་སྟེ་ད་དང་པོ་བྱང་ཆུབ་ཏུ་སེམས་བསྐྱེད་པའི་རྩ་བར་གྱུར་པའི་སྙིང་རྗེ་ཆེན་པོ་དེ་རྒྱལ་བའི་མྱུ་གུ་སྐྱེ་བ་ལ་དང་པོ་གལ་ཆེ་བའི་ས་བོན་དང་འདྲ་བ་ཡིན་ཏེ། འོ། ཆོས་མཚུངས་པ་ཡིན་ཏེ་སྙིང་རྗེ་ཆེན་པོ་ཅན་གྱི་གང་ཟག་དེ་སྐྱེད་བྱེད་དང་ཐེག་ཆེན་ལམ་དུ་མ་ཞུགས་གོང་གི་གང་ཟག་དེ་ཀྱི་སེམས་ཅན་སྡུག་བསྔལ་གྱིས་སྡུག་བསྔལ་བས།

གཞན་དོན་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་བསྐྱེད་པ་དང། དེ་ཡང་རང་ཉིད་ཀྱིས་རྫོགས་བྱང་ཐོབ་དགོས་པ་ཐོབ་པ་ལ་རག་ལས་པར་མཐོང་ནས་དེའི་སྔོན་དུ་ག་རེ་བྱས་ནས། སྙིང་རྗེ་ཆེན་པོ་དེ་སྐྱོབ་ད་ལྟ་མ་ག་རེ་སྐྱོབ་འདོད་སྙིང་རྗེ་ཆེན་པོ་དེ་སྔོན་དུ་སོང་ནས་དེ་འདྲའི་བསམ་བློ་གཏོང་མཁན་དེ་ཅེས་མཐོང་ནས་རང་དོན་དུ་རྫོགས་བྱང་དོན་གཉེར་གྱི་སེམས་བསྐྱེད་པར་བྱེད་པའི་ཕྱིར་རོ། ད་འདི་དང་པོ་ཐེག་ཆེན་ལམ་དུ་མ་ཞུགས་གོང་གི་ལས་ཀ་བྱེད་སྟངས་འདི་རེད། ད་ཐེག་ཆེན་ལམ་དུ་ཞུགས་ནས་སེམས་བསྐྱེད་ནས་རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་པའི་ཐུན་མོང་མ་ཡིན་པའི་བདག་རྐྱེན་དུ་གྱུར་པའི་སྙིང་རྗེ་ཞིག་ཡོད་ཟེར་ན་རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱི་རྒྱུད་ཀྱི་ཐུགས་རྗེ་སྙིང་རྗེ་ཞེས། དེ་འདྲ་བ་དེ་རྒྱལ་བའི་མྱུ་གུ་གོང་ནས་གོང་དུ་སྤེལ་བ་ལ་བྱེད་པ་ལ་བར་དུ་གལ་ཆེ་བ་ཆུ་ལུད་དང་ཆོས་མཚུངས་པ་ཡིན་ཏེ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་ཀྱང་སྙིང་རྗེ་ཆེན་པོའི་ཆུས་ཡང་ནས་ཡང་དུ་ད་གང་ལྟར་ཀྱང་སྙིང་རྗེ་ཆེན་པོ་དེ་ཡང་དང་ཡང་དུ་ཨ་ནི་ག་རེ་ཁོང་གི་ཐུགས་རྒྱུད་ལ་སྐྱེས་པ་དེ་མ་བྱུང་ན་ཚོགས་གཉིས་ཀྱི་གོམས་པ་རྒྱ་ཆེན་པོ་གསོག་པ་མེད། དེ་མེད་ན་དེ་ནི་ཉན་རང་དུ་ལྟུང་བའི་ཉེན་ཁ་ཡོད་རེད་ཟེར་འོ་ད་དེ་དེ་འདྲའི་གསུང་གི་འདུག་བ་ཉན་རང་གི་བྱང་ཆུབ་ཏུ་ལྟུང་བར་འགྱུར་དེ། དེ་ཡོད་ན་ད་ག་རེ། སྐྱོབ་འདོད་སྙིང་རྗེ་ཆེན་པོ་དེ་རྒྱལ་སྲས་བྱང་ཆུབ་ཏུ་སེམས་བསྐྱེད་ན་ཡང་མྱི་རུ་སྐྱོབ་འདོད་སྙིང་རྗེ་ཆེན་པོ་རྒྱུད་ལ། ཐུགས་རྒྱུད་ལ་ཡང་དང་ཡང་དུ་བྱུང་སོང་ན་ཨ་ནི་ག་རེ་རེད་ཟེར་ན། ཉན་རང་གི་ལམ་ལ་རང་གཅིག་པུ་ཞི་བདེ་དོན་གཉེར་གྱི་བློ་དེ་མངོན་དུ་འགྱུར་རྒྱུ་མ་རེད་གསུང་གི་ཡོད་པ་རེད། དེ་གཅིག་སངས་རྒྱས་ནས་གདུལ་བྱ་རིགས་གསུམ་ལ་ཆོས་འཁོར་རྫོགས་པར་སྐོར་བའི་ཐུན་མོང་མ་ཡིན་པའི་བདག་རྐྱེན་བྱེད་པའི་སྙིང་རྗེ་ཆེན་པོ་དེ་མཐར་གལ་ཆེ་བ་གདུལ་བྱའི་ལོངས་སྤྱོད་པའི་གནས་ལ་འབྲས་བུ་སྨིན་པར་མཚུངས་པ་རེད་བ་ཅི་ད་སྔ་རོལ་དུ་དཔེ་ཡི་སྐབས་སུ་གདུལ་བྱའི་ལོངས་སྤྱོད་འབྲས་བུ་སྨིན་ན་ཕན་ཐོགས་ག་རེ་ཡོད་རེད།

བྱས་ཙང་དེ་འདྲས་སེམས་ཅན་དོན་བྱེད་པ་ལ་ཐུགས་རྒྱུད་ལ་བརྩེ་བ་སྙིང་རྗེ་ཆེན་པོ་མེད་ན་སེམས་ཅན་གྱི་དོན་བྱེད་པ་དེ་ཡོང་གི་ཡོད་པ་མ་རེད། འོ་དེའི་རྒྱུ་དེ་ཤེས་ན། བདག་རྐྱེན་བྱེད་པའི་སྙིང་རྗེ་དེ་མཐར་གལ་ཆེ་བ་ནི་འབྲས་བུ་སྨིན་པ་མཚུངས་པ་ཡིན་ཏེ་རྫོགས་པའི་བྱང་ཆུབ་ཐོབ་ནས་ཀྱང། གདུལ་བྱའི་ཁམས་ལ་སྙིང་རྗེ་ཆེན་པོས་ཉིན་མཚན་དུས་དྲུག་ཏུ་གཟིགས་པ་དེ་མེད་ན་ཅེས་ད་ག་རེ་བ་བརྟག་པ་མཐའ་བཟུང་གི་དབང་དུ་བྱས་མེད་ན་གདུལ་བྱ་རྣམས་ཀྱི། མངོན་མཐོ་ངེས་ལེགས་ཀྱི་འབྲས་བུ་ལ་ལོངས་སྤྱོད་པ་དང། ཉན་རང་དང་བྱང་སེམས་རྣམས་གཅིག་ནས་གཅིག་ཏུ་བརྒྱུད་པ་དང། འོ་ཐུགས་བརྩེ་བ། གདུལ་བྱ་རྣམས་ཀྱི་མངོན་མཐོ་ངེས་ལེགས་ཀྱི་འབྲས་བུ་ལ་ལོངས་སྤྱོད་པ་སྟེ། གཅིག། ཉན་རང་དང་བྱང་སེམས་རྣམས་གཅིག་ནས་གཅིག་ཏུ་བརྒྱུད་དེ་བརྒྱུད་མར་འབྱུང་བ་སྟེ་མི་འཐད་པས། གདུལ་བྱའི་ཁམས་ལ། སྙིང་རྗེ་ཆེན་པོས་ཉིན་མཚན་དུས་དྲུག་ཏུ་གཟིགས་པ་དེ་ཡོད་ན་དེ་ལས་ལྡོག་སྟེ་བྱུང་བའི་ཕྱིར་རོ། ད་མདོར་བྱས་ན་འདི་ཡོང་དགོས་རྒྱུ་ག་རེ་ཟེར་སངས་རྒྱས་ཆོས་གསུངས་དགེ་སྡིག་སྤང་བླང་བསྟན་དེ་རེད་བ་ད་ཡང་འདི། མངོན་མཐོ་ངེས་ལེགས་ཐོབ་པའི་གོ། མངོན་པ། ད་ལྟ་ངེས་ལེགས་གཉིས་བཞག་མངོན་པ་ཐོབ་པའི་གོ། དགེ་བ་བསག་དགོས་རྒྱུ་དགེ་བ་མ་བསགས་པ་ལ་མངོན་མཐོ་ཐོབ་ཡང་མ། རྒྱུ་དགེ་བ་བསགས་པར་བྱེད་པ་ལ་དགེ་བ་བསགས་ལུགས་བསགས་སྟངས་དང་གི་སྐད་ཆ་དེ་ཧ་གོ་དགོས་ཧ་གོ་ཧ་གོ་ན་ཡ་ནི་མ་གསུང་ཉན་ཅིག་མེད་ན་དང་པོ་རང་ནས་གོ་དེབ་བལྟ་མ་སོང་ན་ཅིག་བལྟ་ས་ཅིག་མེད་ན་འགྲིག་གི་མ་རེད་དེབ་གོ་སུས་གསུངས་པ་རེད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་པ་རེད་དེ་སུས་ཀུན་ནས་བསླངས་ག་རེས་ཀུན་ནས་བསླངས་པ་ཟེར་ན་སྙིང་རྗེ་ཆེན་པོས་ཀུན་ནས་བསླངས་པ་ཡིན་ཙང་འོ་དེ་འདུག་ག་ཆ་ངེས་ལེགས་ཐར་པ་ཐམས་ཅད་མཁྱེན་པ་ནི་ཤོད་མི་དགོས་རང་རེད་དོ་གོ་དེ་ལམ་དེ་ལ་སློབ་སྦྱོང་བྱེད་དགོས་ལམ་ལ་སློབ་སྦྱོང་བྱེད་པ་ལ་ལམ་གོ་ལ་དང་པོ་ཐོས་བསམ་བྱེད་དགོས་རེད་དེ་གཅིག་དེ་ལྟར་ངེད་རང་དང་བྱང་སེམས་དཔའ་རྣམས་ཀྱིས་ལམ་འོག་མ་ནས་གོང་མ་གོང་མར་འགྲོ་བ་དེ་ད་ག་རེ་བ།

ཐེག་པ་ཆེན་པོ་གང་ཞིག་ལས། སྙིང་རྗེ་སྔོན་བཏང་སྟེ་སྙིང་རྗེ་ཆེན་པོ་སྔོན་དུ་བཏང་ནས། ནི། རྒྱལ་སྲས་ཀྱི་སྤྱོད་པ་ཀུན། ལྷག་དོན་དུ། འོ། སྟོང་ཉིད་རྟོགས་པའི་ཤེས་རབ་ཡང་མིན་ན་ནི། འོ། གར་ས་ཕར་ཕྱིན་དྲུག་གི་ནང་ནས་ཤེས་རབ་ཀྱི་ཕར་ཕྱིན་ལ། སློབ་སྦྱོང་བྱེད་མཁན་གྱི་གང་ཟག་དེ་ཚོ་ལ། འོ། མིའི་སེམས་ཡོད་མཁན་གྱི་གང་ཟག་ཡིན་ན་ད་སེམས་དེ་དེས་ད་ག་པར་སེམས་མེད་ཅིག་ཡོད་མ་རེད། རེད་པ། ལེགས་ཉེས་འབྱེད་པའི་སེམས་ཡོད་མཁན་གྱི་གང་ཟག་ཡིན་ན་དེ་ལ་སྨད་ར་སུ་ཞིག་བཏང་གི་མ་རེད། ཅེས་གསུངས་པའི་ཕྱིར་རོ། གང་ཕྱིར་བརྩེ་ཉིད་ཅེས་སོགས་ཀྱི་གཞུང་འདིས་འོ་ད་འདི་འདྲའི་གཟིགས་རུང་བ།

ཐེག་ཆེན་པར་བྱེད་པར་འདོད་པ་རྣམས་ཀྱིས་དང་པོ་ཡིད་སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར་པ་ཞིག་དང། ཞེས་གསུངས་པའི་ཕྱིར་ཐེག་རང་གིས་སྒྲ། ཐེག་ཆེན་པར་བྱེད་འདོད་པ་རྣམས་ཀྱིས། དེ་ལྟ་ན་གང་ཕྱིར་ཞེས་པའི་ཚིགས་སུ་བཅད་པ་བཞིའི་དོན་བཀྲལ་བས་ནི། དེའི་དོན་དག་དེ་བཀྲལ་ཡོང་དུས་ག་རེ་འཐོན་གྱི་འདུག་ཟེར་ན། ཐེག་ཆེན་པར་བྱེད་པར་འདོད་པ་རྣམས་ཀྱིས་ཞེས་གསུངས་པའི་ཕྱིར།

དབང་རྟུལ་གྱི་ཡང་ཕལ་ཆེ་བ་ནི་སྟོང་ཉིད་རྟོགས་པའི་ཤེས་རབ་ལྔས་བསྟན་དེ་སྐྱེ་རྒྱུ་ཡིན་ས་རེད་དེའི་རྗེས་སུ་ག་ཟག་མ་མཐོང་བའི་ཐ་ཡིན་དུས་ད་ལྟ་ང་ཚོ་འདི་ན་གར་འདུག་གོ་དེ་འདྲ། དབང་པོ་ནི་རྣོན་གྱིས་དང་པོ་སྟོང་ཉིད་རྟོགས་པའི་ལྟ་བ་སྐྱེས་ཏེ་ཕྱིས་བྱང་ཆུབ་སེམས་ཀྱི་སྐྱེས་པ་དབུ་མ་རྒྱན་རང་འགྲེལ་དང་བཅས་པ་ལས་གསུངས་པའི་ཕྱིར།